བལ་ཡུལ་གྱི་ཧ་ཅང་རིན་གོང་ཆེན་པོའི་རྒྱལ་སྤྱིའི་གནམ་ཐང་དེ་དངུལ་ཉུང་སྐྱོན་གྱི་དཀའ་ངལ་ཡོད་པའི་རྒྱལ་ཁབ་དེར་དཔལ་འབྱོར་གྱི་དཀའ་རྙོག་མུ་མཐུད་བཟོ་བཞིན་ཡོད་པར་མ་ཟད་རྒྱལ་ས་པེ་ཅིང་ནང་གི་བུན་བདག་ཚོར་ལོ་མང་པོའི་རིང་བུ་ལོན་སྤྲོད་དགོས་པའི་གནས་སྟངས་ཤིག་བཟོས་ཡོད་པ་རྒྱ་གར་གྱི་ཀྲམ་སོག་གཡུ་འདྲ་གསར་ཤོག་གིས་འགྲེལ་བརྗོད་གནང་འདུག་གོང་ཞུས་བལ་ཡུལ་གྱི་གནམ་ཐང་གི་གནད་དོན་དེ་རྒྱ་ནག་གི་རྒྱུད་དང་ལམ་གྱི་ལས་འཆར་འོག་བཟོས་པའི་ཡུལ་གྲུ་པ་ཀི་སི་ཐན་ནང་གའུ་ཐར་གྲུ་ཁ་གི་གནད་དོན་དང་འདྲ་མཚུངས་ཆེན་པོ་ཡོད་པ་རེད། ཨ་སྒོར་ཐེར་འབུམ་མང་པོའི་གྲུ་ཁ་དེ་ཡིས་མངའ་ཁུལ་ནང་མ་འཛུགས་དང་ཡར་རྒྱས་ཡོང་རྒྱུར་ཕན་ཐོགས་མ་བྱུང་བའི་ཐོག་པཱ་ཀི་སི་ཐན་གྱི་གཞུང་བུ་ལོན་ཆེན་པོའི་ནང་འཐིམས་ཏེ་བུ་ལོན་ཕྱིར་སློག་མ་ཐུབ་པའི་གེགས་ཉེན་གྱི་མཚམས་སུ་སླེབས་ཡོད་པ་རེད། སྤྱིར་བལ་ཡུལ་གྱི་ཕོག་ར་རྒྱལ་སྤྱིའི་གནམ་ཐང་དེ་རྒྱ་ནག་གི་རྒྱུད་དང་ལམ་གྱི་ལས་འཆར་འོག་ཨར་ལས་འཛུགས་སྐྲུན་བྱས་མེད་ནའང་རྒྱ་མིའི་དངུལ་ཁང་གིས་བུ་ལོན་ཕོན་ཆེ་བ་གཡར་ཡོད་པ་དང་རྒྱ་མིའི་ཚོང་ལས་ཁང་ཞིག་ནས་འཛུགས་སྐྲུན་དེ་བྱས་ཡོད་པ་རེད་འདུག། གནམ་ཐང་དེ་སྒོ་ཕྱེ་བ་ནས་བཟུང་ཟླ་བ་དྲུག་ཙམ་འགྲོ་བའི་སྐབས་དེར་རྒྱལ་སྤྱིའི་གནམ་གྲུ་ཐོག་མ་དེ་རྒྱ་ནག་གི་སི་ཁྲོན་ཞིང་ཆེན་ནས་ཡོང་ཡོད་པ་དང་འགྲུལ་པ་དེ་ཚོ་རྩེད་འགྲན་པ་དང་རྒྱ་མིའི་དཔོན་རིགས་མཛའ་བརྩེ་འབྲུག་གི་གྲུ་སྐྱོད་པའི་འགྲན་བསྡུར་ཆེད་ཡོང་བ་ཞིག་དང་གནམ་གྲུ་དེ་རྒྱ་ནག་གཞུང་གིས་དམིགས་བསལ་གླ་གཡར་དང་འགྲོ་སོང་བཏང་ཡོད་པ་རེད་འདུག་ཉིས་སྟོང་ཉི་ཤུ་རྩ་ལྔ་བར་གནམ་གྲུ་དེའི་བརྒྱུད་རྒྱལ་སྤྱིའི་འགྲུལ་པ་འབུམ་གཉིས་དང་ཁྲི་བརྒྱད་ཡོང་རྒྱུ་རྒྱ་ནག་གིས་སྔོན་དཔག་དང་ཚོད་རྩིས་བྱས་ཡོད་པ་དང་ད་ལྟའི་ཆར་རྒྱལ་སྤྱིའི་གནམ་གྲུ་གནམ་ཐང་དེའི་ནང་བབས་ཚུགས་བྱས་མེད་པ་རེད་འདུག་ཕོག་ར་གནམ་ཐང་དེ་རྒྱབ་རྒྱུར་བལ་ཡུལ་གྱིས་ས་ཆ་དེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོར་རྩིས་ལེན་བྱས་ཡོད་པ་དང་འོན་ཀྱང་ཆབ་སྲིད་ཀྱི་ཟིང་ཆ་དང་དཔོན་དབང་སྲིད་གཞུང་གི་རིང་ལུགས་དེ་བཞིན་དངུལ་གྱི་དཀའ་ངལ་རྐྱེན་ཕྱི་ལོ་ཉིས་སྟོང་བཅུ་གསུམ་བར་ལས་འཆར་དེ་མུ་མཐུད་འགོ་འཛུགས་བྱེད་ཐུབ་མེད་པ་དང་འོན་ཀྱང་གོང་ཞུས་ཀྱི་ལོ་དེར་གནམ་ཐང་འཛུགས་སྐྲུན་གསར་རྒྱག་ཆེད་བལ་ཡུལ་གྱི་ཞི་བའི་མཁའ་ལམ་ལས་ཁང་གིས་རྒྱ་ནག་གི་དབྱིན་ཚིག་བསྡུས་མིང་དུ CAMC བཟོ་སྐྲུན་ལས་རིགས་དང་གྲོས་མཐུན་ཐོག་ས་ཡིག་བརྒྱབ་ཡོད་པ་རེད། གནམ་ཐང་གསར་རྒྱག་བྱ་རྒྱུའི་ཨར་ལས་དེ་ཉིས་སྟོང་བཅུ་དྲུག་གི་སྤྱི་ཟླ་བཞི་པའི་ནང་འགོ་འཛུགས་བྱས་པ་དང་ཚོད་རྩིས་བྱས་པའི་རིན་འབབ་དེ་ཨ་སྒོར་ས་ཡ་སུམ་བརྒྱ་ལྔ་ཡིན་པ་དང་དེའི་ནང་ནས་ཨ་སྒོར་ས་ཡ་ཉིས་བརྒྱ་བཅོ་ལྔ་རྒྱ་ནག་གི་ཕྱིར་ཚོང་དང་ནང་འདྲེན་དངུལ་ཁང་གིས་མཁོ་སྤྲོད་བྱས་པ་དང་ཨེ་ཤེ་ཡ་ཡར་རྒྱས་དངུལ་ཁང་གིས་ཨ་སྒོར་ས་ཡ་སུམ་ཅུ་སོ་བདུན་བུ་ལོན་དང་རོགས་དངུལ་མཁོ་སྤྲོད་གནང་བ་དང། དེ་བཞིན་རྡོ་སྣུམ་ཕྱིར་ཚོང་ཡུལ་ཁག་སྒྲིག་འཛུགས་ཀྱི་རྒྱལ་སྤྱིའི་ཡར་རྒྱས་ཆེད་མ་དངུལ་ཐེབས་རྩ་ནས་ཨ་སྒོར་ས་ཡ་བཅུ་གཅིག་བུ་ལོན་གཡར་ཡོད་པ་རེད་འདུག། གནམ་ཐང་དེ་ཨ་མི་རི་ཀའི་འགོ་ཁྲིད་ལས་གདམ་ག་གཞན་རང་གི་ཤུགས་རྐྱེན་གྱི་ས་ཁུལ་ཞིག་ལ་སྒྲིག་འཛུགས་བྱ་རྒྱུའི་རྒྱ་མིའི་མངོན་འདོད་ཀྱི་ཆ་ཤས་ཡིན་པ་དང་བལ་ཡུལ་གྱི་ས་བབ་ཆགས་ཚུལ་ཆ་ནས་རྒྱ་ནག་ལ་ལྷོ་ངོས་སུ་མངའ་ཁུལ་གྱི་དབང་ཤུགས་ཁྱབ་གདལ་ཆེད་འབུར་ཐོན་འབྱུང་བཞིན་པའི་འགྲན་ཟླ་རྒྱ་གར་དང་འབྲེལ་ལམ་ཡག་པོ་ཡོད་པའི་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཉུང་ཤས་ཤིག་ལས་མེད་པའི་གནས་སྟངས་མཁོ་སྤྲོད་བྱེད་ཀྱི་ཡོད་པའི་སྐོར་ནེའུ་ཡོག་དུས་བབ་གསར་ཤོག་གིས་འགྲེལ་བརྗོད་གནང་འདུག། གནམ་ཐང་དེ་བཟོས་ཚར་བའི་རྗེས་རྒྱ་ནག་གཞུང་གིས་དེ་ནི་འཛམ་གླིང་རྒྱ་ཁྱབ་ནང་ཚོད་རྩིས་བྱས་པའི་བུ་ལོན་དང་རོགས་དངུལ་ཨ་སྒོར་དུང་ཕྱུར་ཆིག་ཁྲི་ཙམ་མཁོ་སྤྲོད་བྱས་ཡོད་པའི་སྲིད་འཛིན་ཞི་ཅིན་ཕིང་གི་དམིགས་བསལ་ལས་འཆར་རྨང་གཞིའི་འཛུགས་སྐྲུན་གྱི་ལས་འགུལ་རྒྱུད་དང་ལམ་གྱི་ལས་འཆར་གྱི་ཆ་ཤས་ཡིན་པ་ཁྱབ་བསྒྲགས་བྱ་རྒྱུ་འགོ་འཛུགས་བྱས་ཡོད་པ་རེད། དེ་ལྟར་ཡིན་ནའི་རྒྱ་ནག་གི་རྩོད་གླེང་དེར་བལ་ཡུལ་གྱིས་འཇམ་པོའི་ཐོག་ནས་དགག་བྱ་གནང་ཡོད་པ་དང་དེ་ཡང་བལ་ཡུལ་གྱི་ཕྱི་སྲིད་བློན་ཆེན་ཨེན་པི་སོད་ཀྱིས་ཉེ་ཆར་འགྲེལ་བརྗོད་གནང་ཡ་ལ། རྒྱུད་དང་ལམ་གྱི་ལས་འཆར་གྱི་ལས་གཞི་ལག་བསྟར་བྱ་རྒྱུའི་འཆར་གཞི་དེ་ད་ལྟའི་ཆར་བལ་ཡུལ་དང་རྒྱ་ནག་དབར་གྲོས་མོལ་བྱ་རྒྱུའི་རིམ་པ་ནང་ཡོད་པ་དང་རྒྱུད་དང་ལམ་གྱི་ལས་འཆར་འོག་བལ་ཡུལ་ནང་ལས་འཆར་གཅིག་ཀྱང་ལག་བསྟར་འགོ་འཛུགས་བྱས་མེད་པ་མ་ཟད་རྒྱུད་དང་ལམ་གྱི་ལས་འཆར་གྱི་ལས་གཞི་ལག་བསྟར་གྱི་འཆར་གཞི་དེ་ད་ལྟའང་བསམ་ཞིབ་ནང་ཡོད་པའི་སྐོར་བལ་ཡུལ་གྱི་ཕྱི་སྲིད་བློན་ཆེན་ཨེན་པི་སོད་ཀྱིས་གསུངས་འདུག། ཕྱིའི་ཡུལ་ཁག་ནང་རྒྱ་ནག་གི་ཡར་རྒྱས་ལས་གཞི་ཁག་གོང་ཆེན་པོ་དང་འཛུགས་སྐྲུན་གྱི་སྤུས་ཀ་ཞན་པོ་ཡོད་པའི་སྐྱོན་བརྗོད་ཡོང་གི་ཡོད་པ་དེ་ཡིས་བུ་ལོན་སྔ་གཡར་བྱེད་མཁན་རྒྱལ་ཁབ་ཁག་བུ་ལོན་འོག་འཐིམ་རྒྱུའི་གནས་ཚུལ་ཞིག་ཡོང་གི་ཡོད་པ་རེད། པོག་ར་གནམ་ཐང་དེ་རིན་གོང་གང་ཡིན་ནས་རྒྱ་ནག་གི་རྨང་གཞིའི་འཛུགས་སྐྲུན་གྱི་ཡར་རྒྱས་མ་དཔེ་ནང་འདྲེན་བྱས་པའི་རྒྱལ་ཁབ་ཚོར་སྣང་མེད་དུ་བྱུང་བའི་ཉེན་ཁ་གསལ་སྟོན་བྱས་པའི་དངུལ་དེ་ཚོ་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཀྱི་ཚབ་ཏུ་རྒྱ་མིའི་བཟོ་ཚོང་ལས་ཁང་ཚོར་ཐོབ་ཀྱི་ཡོད་པའི་སྐོར་ནེའུ་ཡོག་དུས་བབ་གསར་ཤོག་གིས་འགྲེལ་བརྗོད་གནང་འདུག། བལ་ཡུལ་ནང་རྒྱ་ནག་གི་དབྱིན་ཚིག་བསྡུས་མིང་དུ CAMC འཛུགས་སྐྲུན་ལས་རིགས་ཀྱི་ཨར་ལས་ཀྱི་རྒྱུ་ཆ་དང་ས་གཤོང་འཕྲུལ་འཁོར་ཐེ་བའི་འཕྲུལ་ཆས་རྒྱ་ནག་ནས་ནང་འདྲེན་བྱས་པ་དང་རྒྱ་ནག་གིས་བཟོ་བཀོད་དང་བཟོ་སྐྲུན་བྱས་པའི་པོག་ར་གནམ་ཐང་དེ་རྒྱ་ནག་ནང་བཟོས་པའི་བདེ་སྲུང་དང་བཟོ་གྲྭའི་འཕྲུལ་རིགས་ཀྱིས་ཁེངས་ཡོད་པ་རེད་འདུག་རྒྱ་མིའི་བུ་ལོན་གཡོར་མཁན་ཚོར་བུ་ལོན་ཕྱིར་སློག་བྱ་རྒྱུར་དགོས་ངེས་ཀྱི་འགྲུལ་པ་མེད་པ་དེ་ཡིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ནང་བུ་ལོན་ཕྱིར་སློག་བྱ་རྒྱུ་འགོ་འཛུགས་བྱས་པའི་སྐབས་བལ་ཡུལ་ལ་དཀའ་ངལ་འཕྲད་རྒྱུ་ཡིན་པར་སོང་བལ་ཡུལ་གཞུང་གི་དཔོན་རིགས་ཚོས་བུ་ལོན་དེ་རོགས་དངུལ་ལ་ཁ་བསྒྱུར་བྱེད་རོགས་ཞེས་རྒྱ་ནག་ལ་འབོད་སྐུལ་བྱས་ཡོད་པའི་སྐོར་ས་གནས་ཀྱི་གསར་འགྱུར་ལས་ཁང་ཁག་གིས་གནས་ཚུལ་སྤེལ་འདུག་དེའི་བར་ན་བལ་ཡུལ་གྱི་སྲིད་བློན་པུཤ་པ་ཀ་མལ་ད་ཧལ་ཉེ་ཆར་སྤྱི་ཟླ་དགུ་པའི་ཟླ་མཇུག་ཏུ་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཕེབས་པའི་སྐབས་རྒྱལ་ཁབ་གཉིས་ནས་པོག་ར་གནམ་ཐང་ལེགས་གྲུབ་དང་བཀོལ་སྤྱོད་ཐོག་འདོད་བློ་ཁེངས་པ་བྱུང་བའི་གསལ་བརྗོད་ཀྱི་བསྒྲགས་གཏམ་ཞིག་སྤེལ་ཡོད་པ་དང་རྒྱ་ནག་གིས་པོག་ར་གནམ་ཐང་ཐེ་བའི་བལ་ཡུལ་ལ་གནམ་གྲུ་དང་མཁའ་ལམ་མང་བ་སྒོ་འབྱེད་རྒྱུའི་མོས་མཐུན་བྱས་ཡོད་པ་རེད་འདུག། དེ་ལྟར་ཡིན་ནའི་གོང་ཞུས་བལ་ཡུལ་དང་རྒྱ་ནག་གི་བསྒྲགས་གཏམ་དེའི་ནང། པོག་ར་གནམ་ཐང་ཆེད་ཨར་ལས་འཛུགས་སྐྲུན་གྱི་བུ་ལོན་དེ་ཆག་ཡང་གཏོང་རྒྱུའི་འཆར་གཞི་གང་ཡང་གསལ་སྟོན་བྱས་མེད་པའི་སྐོར་ནེའུ་ཡོག་དུས་བབ་གསར་ཤོག་གིས་འགྲེལ་བརྗོད་གནང་འདུག། གནས་ཚུལ་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན།